ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཕྱི་ཟླ་བཅུ་པའི་ཚེས་གཅིག་ཉིན་སེམས་བསྐྱེད་ཤེས་རིག་གཞུང་ཚོགས་པས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལྟར་སེམས་བསྐྱེད་ཚོགས་པའི་གོ་སྒྲིག་འོག་ལ་དྭགས་ཀྱི་ཆོས་ཀྱི་བསྟི་གནས་ཁང་སུ་ལ་དྭགས་ནང་གི་ཆོས་ལུགས་ཁག་འདྲ་མིན་གྱི་སྐུ་ཚབ་ས་གནས་ཀྱི་མཁས་དབང་ཁག་དེ་བཞིན་སློབ་གྲྭ་ཁག་གི་སློབ་ཕྲུག་ཡང་ཆབ་སྲིད་ཀྱི་མི་སྣ་ཁག་བཅས་ཀྱི་དབར་ཤེས་ཡོན་དང་བྱམས་པ་སྙིང་རྗེ་བྱང་ཆུབ་ཀྱི་སེམས་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་བཅས་ཀྱི་ཐོག་བགྲོ་གླེང་ཞིག་ཚོགས་པ་དང་བགྲོ་གླེང་དེའི་དེ་དམིགས་བསལ་བརྗོད་གཞི་ནི་ནང་སེམས་ཡར་རྒྱས་གཏོང་ཆེད་ཕྱི་ནང་མཐུན་འབྲེལ་དགོས་པ་དང་ནང་ཆོས་དང་ཨི་སི་ལམ་སོགས་ཀྱི་ཐོག

ང་ཚོ་དེ་གྲ་སྒྲིག་ཞུས་པ་ཡིན། བགྲོ་གླེང་ཉིན་མོའི་སྐུ་མགྲོན་གཙོ་བོར་ལ་དྭགས་ཆོས་རྗེ་རྟོགས་ལྡན་རིན་པོ་ཆེ་གཙོས་པའི་སྐྱབས་རྗེ་ཆོས་སྐྱོང་དཔལ་དགའ་རིན་པོ་ཆེ་དང་གླིང་རིན་པོ་ཆེའི་ཡོངས་འཛིན་དགེ་བཤེས་ཐུབ་བསྟན་རབ་རྒྱས་ལགས་དང་ཆབ་སྲིད་ཀྱི་མི་སྣ་ལ་དྭགས་རྒྱ་གར་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་འཇམ་དབྱངས་ཚེ་རིང་རྣམ་རྒྱལ་ལགས་གཙོས་པའི་ལ་དྭགས་གླེ་རང་སྐྱོང་རི་ལྗོངས་ཡར་རྒྱས་ལྷན་ཚོགས་ཀྱི་དེད་དཔོན་གཞོན་པ་སོགས་ཡོད་པ་དང་སྐབས་དེར་སྐྱབས་རྗེ་ཆོས་སྐྱོང་དཔལ་དགའ་རིན་པོ་ཆེ་མཆོག་གིས་དམིགས་བསལ་གྱིས་སློབ་ཕྲུག་རྣམས་ལ་དུག་རྫས་མི་དགོས་པའི་བཀའ་སློབ་ལམ་སྟོན་གནང་སོང། འབྲུག་པདྨ་དཀར་པོ་སློབ་གྲྭའི་སློབ་ཕྲུག་འཇིགས་མེད་དབང་མོ་ལགས་ཀྱིས་བགྲོ་གླེང་དང་འབྲེལ། གསུང་བཤད་གནང་མཁན་མང་པོ་བྱུང་བའི་བརྒྱུད་ཤེས་ཡོན་གཅིག་པུ་མིན་པར་མིའི་མི་ཚེ་ན་སྒྲིག་འཛུགས་ཡང་གལ་ཆེན་ཡིན་པ་ཚོར་བྱུང་ཡང་ལ་དྭགས་མི་དམངས་སློབ་གྲྭའི་སློབ་ཕྲུག་རིན་ཆེན་གྲགས་པ་ལགས་ཀྱིས། དེ་རིང་སེམས་བསྐྱེད་ཚོགས་པའི་གོ་སྒྲིག་འོག་དམིགས་བསལ་གཞོན་སྐྱེས་རྣམས་ལམ་ངན་པ་ལ་མི་འགྲོ་བའི་རེ་བ་དུ་མཁས་དབང་མང་པོས་གཏམ་བཤད་གནང་བ་བརྟེན་པ་ང་ཚོར་སེམས་སྟོབས་སྐྱེ་ཡ་ཞིག་བྱུང་སོང། སློབ་མ་བསོད་ནམས་དབང་མོ་ལགས་ལམ་སྒྲོན་དཔེ་གསར་མཐོ་རིམ་སློབ་གྲྭ་ནས་ཡིན་པ་བགྲོ་གླེང་འདི་འདྲ་བའི་བརྒྱུད་སློབ་ཕྲུག་གི་མི་ཚེའི་ནང་གནས་སྐབས་ཕན་པ་གཅིག་པུ་མ་ཡིན་པར་ཕུགས་སུ་ཕན་ཐོགས་རྒྱུ་ཡོད་པའི་སྐོར། དེ་རིང་བརྗོད་གཞི་འདྲ་མིན་ཐོག་གླེང་བ་དག་སློབ་ཕྲུག་སྒེར་གཅིག་གི་མི་ཚེ་ནང་ཤེས་རྒྱ་ཆེ་རུ་འགྲོ་བ་མ་ཟད་སྤྱི་ཚོགས་ནང་ཆོས་ལུགས་མཐུན་སྒྲིལ་ཡོང་ཕྱིར་སྐབས་བཟང་པོ་ཞིག་བྱུང་སོང། སེམས་བསྐྱེད་ཤེས་རིག་གཞུང་ཚོགས་པའི་ལམ་སྟོན་པ་ལ་དྭགས་ནང་པ་ཚོགས་འདུའི་བུད་མེད་ཡན་ལག་གི་དབུ་སྐྱོང་ཟུར་པ་ཚེ་དབང་སྒྲོལ་མ་ལགས་ཀྱིས་བགྲོ་གླེང་འདི་འདྲ་གོ་སྒྲིག་བྱེད་དགོས་པའི་རྒྱུ་མཚན་གཅིག་ནི། འདི་ལོ་ལ་དྭགས་སུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཕེབས་པའི་སེམས་བསྐྱེད་ཚོགས་པར་རྒྱལ་བ་རིན་པོ་ཆེ་མཆོག་ནས་བགྲོ་གླེང་འདི་འདྲ་གོ་སྒྲིག་བྱེད་དགོས་པའི་བཀའ་ཕེབས་ཡོད་འདུག་ཡང་ལ་དྭགས་ཡུལ་མི་ཚེ་རིང་རབ་བརྟན་ལགས་ཀྱིས་བགྲོ་གླེང་འདི་ད་ལྟའི་དུས་ལ་དམིགས་བསལ་དགོས་མཁོ་ཡོད་པའི་སྐོར། དེ་རིང་བགྲོ་གླེང་པོ་དེ་ནས་མ་བདེ་མོ། དེ་རིང་བགྲོ་གླེང་འདི་ཧ་ཅང་ཡག་པོ་བྱུང་སོང། གང་ཡིན་ཟེར་ན་ཚང་མའི་སྔོན་ལ་ནང་ཆོས་གཅིག་པུ་མ་ཡིན་པར་མི་གཅིག་སེམས་བཟང་པོ་ག་འདྲ་བྱེད་དགོས་པ་ཡང་འཇིག་རྟེན་གྱི་མི་དང་ག་འདྲ་བསྟུན་དགོས་པའི་སྐོར་གླེང་སོང། ཡང་སེམས་བསྐྱེད་ཤེས་རིག་གཞུང་ཚོགས་པའི་ལམ་སྟོན་པ་ཚེ་དབང་སྒྲོལ་མ་ལགས་ཀྱིས་ད་ལྟའི་དུས་སུ་ལ་དྭགས་ས་གནས་ལ་ཡར་རྒྱས་ཧ་ལས་པ་འགྲོ་བཞིན་པའི་སྐབས་ནང་སེམས་ཀྱི་བདེ་བ་དང་འཕྲོད་བསྟེན་སོགས་ཀྱི་ཐོག་ཉམས་ཆག་འགྲོ་བཞིན་ཡོད་དུས་བགྲོ་གླེང་འདི་འདྲ་ལ་དྭགས་ཀྱི་མ་འོངས་སོན་རྩ་རྣམས་ཀྱི་དགོས་མཁོ་ལ་གཟིགས་ནས་གོ་སྒྲིག་ཞུས་ཡིན་གསུངས་སོང།

གཟའ་ཉི་མ་རྟག་པ་དེ་གནང་རྒྱུ་རེད་པ། དེ་ལྟར་ཕན་ཐོགས་ཐད་ཞིབ་པོ་བྱས་ན་མི་དེ་ཚོ་ལ་འགྱུར་བ་ཞེ་དྲག་ཅིག་ཡོང་རེད་ད། ལ་དྭགས་ས་གནས་སུ་ནང་ཆོས་བཀའ་ཁྲིད་གནང་མཁན་ཆེས་མང་དུ་འགྲོ་བཞིན་ཡོད་པའི་རིག་གཙོ་བ་ཚུལ་ཁྲིམས་རྒྱ་མཚོ་ལགས་ནས་ཨ་ཏི་ཤའི་ཆོས་ཚོགས་བརྒྱུད་ལ་དྭགས་ཡུལ་མི་རྣམས་ལ་རང་གི་ཡུལ་སྐད་ཐོག་ནས་རེས་གཟའ་ཉི་མར་རིམ་བཞིན་ནང་ཆོས་བཀའ་ཁྲིད་གནང་གི་འདུག་པ་རྒན་ལགས་ཀྱིས་མི་སྐྱ་ཚོར་འདི་འདྲའི་ནང་ཆོས་བཀའ་ཁྲིད་གནང་རྒྱུ་དང་བགྲོ་གླེང་སོགས་ཚོགས་པའི་གལ་གནད་ཐོག། དངོས་གནས་དངོས་གནས་བྱས་ན་ཆོས་དེ་ཁོ་རང་ང་ཚོ་དཔེ་ཡག་པོ་བྱས་རྒྱུན་མཐུད་ཅིག་ཁྲིད་དགོས་འདུག་བ། ཁྲིད་ཡག་ཏུ་ཡོད་ལེ་ལགས་པ་བྱས། པ་རུ་པ་རུ་དེ་ནས་ང་ཚོ་བགྲོ་གླེང་འདྲ་པོ་བྱས་ན་ཡག་པོ་འདུག་སློབ་སྦྱོང་མེད་པ་ཅིག་བགྲོ་གླེང་བྱས་ན་འགྲོ་ནོ་ཤེར་བྱས་ཟེར་མཁན་ཡོད་མ་རེད་བ། རེད་རེད་རེད། དང་པོ་ཁོ་རང་ཅིག་སློབ་ཚན་འདྲ་པོ་ཡག་པོ་ཅིག་ཧ་གོ་ན་གོ་བ་འདྲ་པོ་ཆ་ཚང་ཆགས་ན་ཨེ་ནས་བགྲོ་གླེང་བྱས་ན་བགྲོ་གླེང་བྱས་ཡོད་རེད་བ། གཞི་མེད་པར་བགྲོ་གླེང་ག་འདྲ་བྱས་བ་རེད། གླིང་རིན་པོ་ཆེའི་ཡོངས་འཛིན་དགེ་བཤེས་ཐུབ་བསྟན་རབ་རྒྱས་ལགས་ཀྱིས་བགྲོ་གླེང་འདི་འདྲ་བ་སྤྱི་ཚོགས་ནང་མང་དུ་སྤེལ་དགོས་པའི་གལ་གནད་འདུག་འདི་ག་རླུང་འཕྲིན་ཁང་ལ་ཆོས་ལུགས་རིས་མེད་ནང་པ་མུ་སི་ལིམ་ནང་དུ་ཤི་ཡ་དང་སུ་ནི་དེ་ནང་བཞིན་སློབ་ཕྲུག་ཡིན་ན་ཡང་ནང་པ་ཕྱི་པ་ཚང་མ་ཡོད་པ་བཅས་དེ་ནང་བཞིན་མི་མང་ཡང་དོན་གཉེར་ཡོད་པ་དེ་འདྲས་ཡོད་པ་བཅས་ཨ་ནི་ཚང་མ་གིས་ད་ཆོས་ཀྱི་གནས་སྟངས་དེ་ཧ་གོ་ནས་སོ་སོ་སོའི་ཆོས་བརྒྱུད་ཉམས་ལེན་བྱེད་དགོས་ཡ་དང་ཨ་ནི་ཆོས་ལུགས་གཞན་པའི་གཞི་ལམ་འབྲས་གསུམ་གྱི་རྣམ་གཞག་དེ་ཧ་གོ་བ་ཡིན་ན་ཆོས་ལུགས་ཚང་མ་ལ་གུས་ཞབས་དེ་ཡོང་ཡ་དང། དེ་འདྲས་ཅིག་བྱུང་ན་ནི་ལ་དྭགས་ལུང་པ་རང་ལ་ཞི་བདེ་ཡོང་ཡ་དང་བརྒྱུད་ནས་འཛམ་བུ་གླིང་སྤྱི་ལ་ཞི་བདེའི་ཞབས་འདེགས་སྒྲུབ་ཐུབ་ཡག་གི་དེ་འདྲས་ཅིག་འདུག་བསམ་ནས་ང་ཚོར་བ་འདྲ་བོ་དེ་འདྲས་བྱུང་སོང།
སྤྱིར་སེམས་བསྐྱེད་ཤེས་རིག་གཞུང་ཚོགས་པ་དང་གཞན་ཚོགས་པ་སྒེར་ཁག་འདྲ་མིན་ནས་ཆོས་ལུགས་མཐུན་འབྲེལ་དང་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ལ་སོགས་ཀྱི་འདུ་འཛོམས་བགྲོ་གླེང་སོགས་མང་པོ་གོ་སྒྲིག་ཞུ་ཡི་ཡོད་ན་ཡང་དེ་ལས་སེམས་བསྐྱེད་ཚོགས་པས་སློབ་གྲྭའི་སློབ་ཕྲུག་ཆབ་སྲིད་ཀྱི་མི་སྣ་ཆོས་ལུགས་ཁག་འདྲ་མིན་གྱི་སྐུ་ཚབ་དང་མཁས་དབང་མང་པོ་མཉམ་འཛོམས་གནང་བ་ནི་ལོ་རྒྱུས་ནང་ཐེངས་དང་པོ་རེད་འདུག་ལ་ཡང་ཕྱིན་ཆད་ཕུགས་སུ་ཡང་དེ་འདྲ་མང་དུ་ཡོང་རྒྱུ་ཡོད་པ་གསུང་གི་འདུག་ཡང་སེམས་བསྐྱེད་ཚོགས་པས་མི་མང་ལ་དྲ་ཐོག་ནས་བཀའ་ཁྲིད་གནང་གི་ཡོད་པ་ད་བར་དྲ་ཐོག་ནས་མི་ལྔ་སྟོང་ལྷག་ལ་ནང་ཆོས་བཀའ་ཁྲིད་གནང་ཡོད་པ་གསུང་གི་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུས།